བཀྲ་ཤིས་རྒྱ་མཚོ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་པད་མ་ལགས། ད་དང་པོ་དེ་ལ་ཁྱེད་རང་གི་ཅིག་ཐོག་མར Australia ནང་ལོགས་ལ་ཨ་ནི་ཁྲག་ཞལ་འདེབས་ཀྱི་དེ་འདྲའི་ལས་གཞི་ཅིག་ཡོད་པ་དེ་འདྲའི་སྐོར་ལ་ཨ་ནི་ཤེས་རྟོགས་དེ་ག་འདྲ་ཞིག་བྱུང་ཡོད་ན། ལགས་སོ། ཨ་ནི་ཁྲག་ཞལ་འདེབས་དེ་སྤྱིར་བཏང་ང་སྔོན་མ་ཕི་གེ་ས་ལ་ལས་ཀ་བྱེད་བྱེད་གར་འགྲོ་བའི་སྐབས་སུ་ཐོག་མར་དང་པོ་དེ་ལ་ཡང་ང་ལས་ཁུངས་ནས་ཁོང་ཚོ་གིས་དེ་འདྲའི་འགོ་ཁྲིད་ཅིག་བྱས་ཤག་ལས་བྱེད་སུ་གིས་ཁྲག་ཞལ་འདེབས་ཀྱི་འདོད་པ་ཡོད་པ་ཡིན་པ་ཡིན་ན། ཨ་ནི་ཞེས་བོད་ལ form ཤོག་འདྲ་པོ་ཞིག་བརྒྱང་དགོས་འདུག་ངས་ཀྱིས form ཤོག་དེ་བརྒྱངས་ནས་ལས་ཁུངས་ལ་ཡང་བཏང་ཡིན་ལས་ཁུངས་ཀྱིས་ང་ལ་མར་ཁོང་གིས་ཡང་ཅིག་ཤོག་གུ་ཁ་ཤས་ཅིག་ཡང་ཅིག་ཁྲག་ཞལ་འདེབས་མ་བརྒྱབ་གོང་ལ་ཡང་ཡང་ཅིག་ཆ་རྐྱེན་ཚང་དགོས་དེ་འདྲའི་གནས་སྟངས་མང་པོ་ཞིག་འདུག་དེའི་སྒང་ལ་ཁོང་ཚོ་གིས་ཅིག་གི་དྲི་བ་དེ་བྱས་ནས་འདི་གའི་ཚང་མ་ཆ་རྐྱེན་ཚང་བསྡད་འདུག་ཨ་ནི་དེ་གི་རྗེས་ལ་ད་ལས་ཁུངས་ཀྱིས་དམིགས་བསལ་གྱིས་ཅིག་གོ་སྒྲིག་བྱེད་ཀྱི་མི་འདུག་སོ་སོ་གྱི་དང་བླངས་བྱས་ནས

འགྲོ་སྟངས་འགྲོ་ལུགས་ཅིག་རེད་བ་དམིགས་བསལ་གྱིས་ད་ཡིག་ཆ་ཁག་དེ་འདྲའི་འབྲི་དགོས་ཡ་དང་ངོ་དེ་འདྲའི་འདི་གི་ཅིག་བརྒྱུད་རིམ་དེ་ག་འདྲ་རེད་ཅིག་ད་སོ་སོ་གི་འདོད་པ་ཡོད་ལབ་ནས་ཡར་ཐོ་བཀོད་བྱེད་ཡ་རེད་ཨ་ནི་ཐོ་བཀོད་བྱས་ཚར་ནས་ནི་ཁོང་ཚོ་གིས་ཡང་ཁྱེད་རང་ད་འདི་རན་པོ་འདུག་མི་འདུག་ལྟ་ནས་ཡང་ལ་དེ་འདྲའི་གི་ད་བརྒྱུད་རིམ་ཅིག་རེད་བ་འོ་དེ་ཁྱེད་རང་གི་མདོར་བསྡུས་ཅིག་འགྲེལ་བཤད་རྒྱག་རོགས་བྱེད་དང། ཨ་ལགས་སོ་ཨ་ནི་ད་ཐོག་མར་དེ་འདྲ་ཆགས་བསྡད་ཤག་ད་ད་འདི Red Cross ལ་ཁྲག་ཞལ་འདེབས་རྒྱག་པའི་སྐབས་སུ་ལ་ཁྱེད་རང་ལ་ཆ་རྐྱེན་ད་ཆ་རྐྱེན་ཚང་དགོས་པའི་ཁག་གཉིས་འདྲ་པོ་ཞིག་ཁོང་ཚོ་གི་དབྱེ་བ་བྱེད་ཀྱི་འདུག་དང་པོ་དེ་ལ་ཡང་ཁྱེད་རང་གིས་ལོ་གི་ཆ་ནས་ཁྱེད་རང་ལོ་བཅོ་བརྒྱད་ཡིན་གཅིག་མིན་གཅིག་བརྒལ་དགོས་ཀྱི་འདུག་ལོ་བཅོ་བརྒྱད་ཡིན་པ་གང་ཞིག་ལ་ཡང་ལོ་བཅོ་བརྒྱད་ཡིན་པ་ཙམ་གྱིས་ཁྱེད་རང་ཁྲག་ཞལ་འདེབས་རྒྱག་ཆོག་པ་དེ་འདྲའི་ཅིག་གི་དམིགས་བསལ་གྱི་ཅིག་ག་རེ་ལབ་ད་ཁྲག་ཞལ་འདེབས་རྒྱག་ཆོག་པ་ཁྱབ་ཀྱི་མི་འདུག་རོ། ཨ་ནི་ཆ་རྐྱེན་གཉིས་པ་དེ་ལ་ཡང་ད་ཚང་དགོས་ཡ་གཙོ་བོ་དེ་ཁྱེད་རང་འཕྲོད་བསྟེན་གྱི་ཐོག་ནས་ཁོང་ཚོ་གི་ཞིབ་འཇུག་ད་ཞིབ་འཇུག་ལ་འོག་ནས་ཁྱེད་རང་ལ་དྲི་བ་མང་པོ་ཅིག་ལན་བརྒྱབ་དགོས་གི་འདུག་རོ་ཨ་ནི་དཔེར་ན་ད་ཁྱེད་རང། གཟུགས་པོ་ནང་ལོགས་ལ་ཡང་ཁྲག་ག་ཚོད་ཡོད་མེད། ཨ་ནེ་གཟུགས་པོ་ནང་ལོགས་ལ་ད་ཁྲག་དཀར་པོ་ལབ་ཡག་ལ་ད་ང་ཚོ Plasma ཡིན་ན་ཅིག་ལབ་ཡག་འདུག་ཁོང་ཚོ་གིས། དེ་འདྲས་གིས་ད་གང་འདྲ། ཁྲག་ག་ཚོད་ཅིག་ཡོད་མེད་ད་གང་འདྲ། ཆ་རྐྱེན་ད་གཙོ་བོ་དེ་ཁག་གཉིས་ལ་བྱེད་བྱེད་པའི་སྐབས་སུ་ལ་ལོ་གི་ཆ་ནས་གཅིག་དང། འཕྲོད་བསྟེན་གྱི་ཆ་ནས་དབྱེ་བ་བྱེད་ཀྱི་འདུག་ད། ལོ་གི་ཆ་ནས་ད་ཇི་ལྟར་ལོ་བཅོ་བརྒྱད་ཟིན་པ་ཡིན་པ་ཡིན་ནའི་ཡང་འཕྲོད་བསྟེན་གྱི་ཐོག་ནས་ཡང་ཅིག་དཀའ་ངལ་ཡོད་པ་དང་ཡང་ཅིག་གཟུགས་པོ་གི་ལྗིད་ཚད་ཀྱི་ཐོག་ནས་ཡང་ཀི་ལོ་ལབ་དགོས་རེད་ད་ང་ཚོ་གཟུགས་པོ་གི་ལྗིད་ཚད་དེ་ཡང་ལྔ་བཅུ་གི་འོག་ལ་དེ་འདྲ་ཡིན་པ་ཡིན་ན་ཡང་ཅིག་ཁྲག་ཞལ་འདེབས་ཁྲག་གཟུགས་པོ་ལ་ཁྲག་ཅིག་དངོས་གནས་ཡག་པོ་ཡོད་པ་ཡིན་པ་ཡིན་ནའི་ཡང་ཁོང་ཚོ་གི་གཟུགས་པོ་གི་ལྗིད་ཚད་ལ་བར་བ་ཡང་ཁོང་ཚོ་གི་ཁྲག་ཞལ་འདེབས་རྒྱག་མ་ཆོག་ཡག་གི་དེ་འདྲ་གི་ཆ་རྐྱེན་ཅིག་ཁོང་ཚོ་གི་ཅིག་འདུག་རོ། ཨ་ནི་ད་འདི་ནང་ལོགས་ནས་ད

ཨ་ནེ། ཁྱེད་རང་གིས་ད་ད་ལྟ་བུ་དུ་ཁྲག་ཞལ་འདེབས་རྒྱག་གནང་དུས་ཙམ་པ་ཅིག་ཁོང་ཚོའི་ངོས་ནས་ད་ཁྲག་འདི་སུ་ལ་བེད་སྤྱོད་བྱེད་ཀྱི་ཡོད་མེད་དང་ད་ནད་པ་སུ་ལ་བེད་སྤྱོད་བྱེད་ཀྱི་ཡོད་མེད་ད་ནད་པ་ཡི་ཅིག་མིང་དང་དེ་འདྲས་མ་ལ་ནས་ཅིག་གང་ལྟར་ནད་པ་དེ་ལ་ན་ཚ་ག་རེ་ཡོད་ན་ད་ཁྲག་དེ་བེད་སྤྱོད་བྱེད་ཀྱི་རེད་དེ་ལ་སུ་ལ་ཕན་གྱི་ཡོད་མེད་དང་བེད་སྤྱོད་བྱེད་ས་དེ་ཚོ་ག་པར་ཡོད་མེད་འདི་ཁྱེད་རང་ལ་དེ་འདྲས་ཁོང་ཚོས་ཀྱི་ད་ངོ་སྤྲོད་འདྲ་བོ་བྱེད་ཀྱི་ཡོད་རེད། བྱས་ཙང་ད་ཁོང་ཚོའི་ས་ལ་ཁྲག་ཞལ་འདེབས་རྒྱག་ག་འགྲོ་བའི་སྐབས་སུ་ཁོང་ཚོ་ཀྱི། འགྲེལ་བཤད་རྒྱག་གི་འདུག་བ་ཁྱེད་རང་གི་ཁྱེད་རང་གི་ཁྲག་དེ་ནི་མི་ག་ཚོད་ལ་ད་ཕན་གྱི་ཡོད་མེད་ཁྲག་དེ་ནི་འགྲོ་ས་དེ་ནི་མི་ག་འདྲའི་འགྲོ་གི་ལ་འགྲོ་གི་ཡོད་མེད་རེད་བ། ད་གཙོ་བོ་དེ་ད་ལྟ་ང་ཚོ་གི་སྤྱིར་བཏང་ང་ཚོ་གཟུགས་པོ་ནང་ལ་ཁྲག་གི་དབྱེ་བ་གསུམ་འདྲ་བོ་ཅིག་ཁོང་ཚོ་གི་དབྱེ་བ་འདྲ་བོ་ཅིག་བྱེད་ཀྱི་འདུག་བ་དང་པོ་དེ་ལ་དེ་ག་ཟེར Red Blood དེ་ཁྲག་དམར་བོ་དེ་བྱས་དེའི་གི་རྗེས་ལ Plasma ལ་ནི་ད་ལྟ་དེ་ཡང་ཁྲག་དམར་བོ་གི་ནང་ལོགས་ལ་ཡང་ཁྲག་གི་ཡོད་ས་རེད་ད་ལྟ་ཁྲག་སེར་བོ་མདོག་སེར་བོ་འདྲ་བོ་ཞོར་མིག་གི་དེ་ཕལ་ཆེར་ཐེངས་མ་གཉིས་སུ་བསྐྱལ་ཡང་འདིས་ཕལ་ཆེར་དུས་ཡུན་ཨོ་ཙམ་རིང་པོ་དགོས་འདུག་ཕལ་ཆེར་སྐར་མ་བཞི་བཅུ་ཞེ་ལྔ་ཙམ་དགོས་འདུག་གང་ཟེར་ན་ཁོ། ཅིག་ག་ལབ་དགོས་ལས་ཀ་བྱས་ཏེ་ཁོ། བརྒྱུད་རིམ་རིང་པོ་རེད་བྱས་དུས་ཙམ་པ་དུས་ཡུན་ཨོ་ཙམ་རིང་པོ་དགོས་ད། ཨ་ནི་ཁྱེད་རང་ནམ་རྒྱུན་གྱི་ཁྲག་དམར་བོ་དེ་ཞལ་འདེབས་བརྒྱབ་ན་ཕལ་ཆེར་སྐར་མ་བཅོ་ལྔ་ཉི་ཤུ་སྐར་མ་བཅོ་ལྔ་ཉི་ཤུ་དེ་འདྲ་ཅིག་ནང་ལ་ཚར་འགྲོ་ཡག་གི་ཅིག་ཁོ་རང་ཚོ་གི། དེ་འདྲ་གི་ཚད་གཞི་འདྲ་བོ་ཅིག་འདུག་ད། གཙོ་བོ་དེ་ད་ལྟ་དེ་ང་ཚོས་ཁྲག་དེ་ཞལ་འདེབས་བརྒྱབ་པའི་སྐབས་སུ་ལ་ཁོ་ཚོས་ཀྱི་འགྲེལ་བཤད་ག་རེ་བརྒྱབ་འདུག་ལབ་པ་ཡིན་པ་ཡིན་ན། ཨ་ནི་ཁྱེད་རང་གི་ཁྲག་དེ་ཨ་ནི་ཉི་མ་འདི་འདྲའི་གཅིག་ལ་རེད་བ་ཉི་མ་གཅིག་དང་གཉིས་ཡང་མིན་ན་ཉི་མ་གསུམ་འདི་འདྲའི་གཅིག་གི་ནང་ལོགས་ལ་མི་འདི་འདྲའི་གཅིག་ལ་འགྲོ་གི་ཡོད་རེད་ཨ་ནི་ཁོ་རང་ཨ་ནི་ནད་གཞི་ད་གང་ལྟར་དཔེར་ན་ད་ང་ཚོ་ཡོད་ན Accident ཆགས་པ་འདྲ་བོ་ཡོང་གི་རེད་བ་ད་སྐྱོན་ཤུགས་ཆེན་པོ་ཤོར་ནས་ཨ་ནི་བེད་མི་ད་གང་འདྲའི་སུས་འགྲོ་བཞིན་པ་ཡིན་ད་ཁྲག་ཤུགས་ཆེན་པོ་ད་གང་རང་གི་ད་སྐྱོན་ཤོར་ས་ད་གང་རང་ལ་ཁྲག་གཟུགས་པོ་ནས་མང་པོ་ཞིག་འཕྲོ་བརླག་འགྲོ་གི་དུས་ཙམ་པ་དེ་ཚོ་ལ་མྱུར་སྐྱོབ།

ཅིའི་ཕྱིར་ལ་བར་དོ་དང་ང་ཚོས་བགྲངས་བླངས་བྱེད་པའི་སྐབས་སུ་ཅིའི་ཕྱིར་ལ་ཅིའི་མི་གཞན་པ་གཅིག་ནས་གཞན་པ་ཞིག་ལ་བསླུ་བའི་སྐབས་སུ་ལ་ཡང། འདི་གི་བརྒྱུད་རིམ་རྣམས་ལ་ཁྲག་མང་པོ་ཞུགས་ཏེ་འདུག་གི་ཟེར་ཁོང་ཚོས་བེད་སྤྱོད་ཞུགས་ཏེ་བྱེད་དགོས་གི་ཟེར། ད་ནི་ཁ་ཤས་ལ་ཡང་ཅི་ག་ལོག་རེད་ང་ཚོ་བོད་ཕྱི་ན་ཀླད་པགས་ཀྱི་ཀླད་པགས་ཀྱི་ན་ཚ་དེ་འདྲ་ལ་ཡང་ཁྲག་མང་པོ་བྱེད་བར་དུ་བྱེད་བོ་རྒྱག་དགོས་འདུག་བསམ་པ་ད་གང་ལྟར་ནད་གཞི་ད་ཧ་ལས་པའི་གི་ད་རག་ཆེན་པོ་དང་ཡང་མ་ན་ཅི་ག་ལོག་རེད་ད་རག

འདིས་ཁོ་ཚོ་གི་མང་ཆེ་སུ་ལ་ཞལ་འདེབས་རྒྱག་གི་འདུག་ལབ་ན་དཔེར་བཤད་ན Blood Clot བྱས་འགྲོ་ཞེས་ར་ས་གཟུགས་པོ་ནང་ལ་ཁྲག་ཡག་པོ་རྒྱུག་མ་ཐུབ་ཡས་འདྲ་བོ་དང་ཁྲག་བསྡམས་བསྡད་ཡས་འདྲ་བོ་དང། ཨ་ནི། ཀླད་རྩར་བ་ཀླད་པའི་རྩ་ནད་བ་ཡིན་འདྲ་བོ་དང་ཨ་ནི། ད་གང་ལྟར་གཟུགས་པོ་དབང་པོ་ཡང་སྐྱོན་ཤོར་བསྡད་འགྲོ་དེ་འདྲའི་ལ་ཡ་ད་གང་ལྟར White ག་ཟེར Plasma ལབ་ཡག་དེ་གི་ཁྲག་ཧ་ལས་པའི་གི། ཕན་ཐོགས་ཆེན་པོ་ཡོང་གི་ཡོད་ས་རེད་སོང་ཙང་ད་ཁོ་རང་ཚོ་གི་གཙོ་བོ་དེ་ཁྱེད་རང་ཁྲག་ཞལ་འདེབས་རྒྱག་ག་འགྲོ་བའི་སྐབས་སུ་ལ་ཁྲག་དེ་མི་དེ་འདྲ་ལ་འགྲོ་གི་ཡོད་རེད། ཁྲག་འགྲོ་ས་དེ་ནི་ལོ་ག་ཚོད་ཞིག་རེད། ཨ་ནི་ཕོ་རེད་མོ་རེད། ནི་མིང་བཏགས་ཅེས་པ་ཆེ་ན་ཁོང་ཚོ་གི་འགྲེལ་བཤད་ཚང་མ་འདི་འདྲ་ཞིག་ནས་རྒྱག་ཡོང་གི་ཡོད་རེད་ཨ་ནི་སོ་སོ་ལ་ཡང་ཁྲག་ཞལ་འདེབས་དེ་འདྲ་རྒྱག་པའི་སྐབས་སུ་སེམས་ནང་ལ་དངོས་གནས་ཀྱི་ཡང་སྙིང་སྟོབས་ལབ་ན་རེད་ད་ཡང་སེམས་ནང་ལ་ཡང་ཅིག་དངོས་གནས་ཅིག་སོ་སོ་ལ་ཅིག་ཨ་ཨ་ད་ངའི་གི་ཁྲག་ཞལ་འདེབས་རྒྱག་རྒྱུ་དེ་མི་དེ་འདྲ་ཞིག་ལ་འགྲོ་གི་འདུག་ཨ་ནི་དེ་འདྲ་ཞིག་ལ་ཕན་ཐོགས་སོང་བསམ་བསམ་གྱིས་སེམས་ནང་ལ་སེམས་ཤུགས་ཡང་རྩ་བ་རུ་ཤི་ཡི་འདུག་འདི་དངོས་གནས་ཡག་པོ་འདུག།
ཨ་ནི། ད་ད་ལྟ། དྲི་བ་མཐའ་མ་དེ་འདི་ཡིན། ད་ཁྱེད་རང་གི་བསམ་པ་ལ་ད་ང་ཚོ། བོད་པ་ད་སོ་སོ་ཅིག་གཟུགས་པོ། འཕྲོད་བསྟེན་ཡག་པོ་ཡོད་རྒྱུ་ཨ་ནི་ཆ་རྐྱེན་ཆ་ཚང་ཚང་ཡོད་པ་ཡིན་ན། ཨ་ཁོང་ཚོ་ལ་ཅིག་ཡང་ཁྲག་དང་ཨ་ནི plasma དེ་ཚོ་ཞལ་འདེབས་རྒྱག་ཡག་འདི་ད་ད་ལྟ་གལ་ཆེན་པོ་ག་ཚོད་ཞིག་མཐོང་གི་ཡོད་ན། སྤྱིར་བཏང་ངས་འདི་ཁྲག་ཞལ་འདེབས་རྒྱག་ཡག་དེ་ཨོ་སི་ཀྲི་ལི་ཡ་ནང་ལ་ཐེངས་མ་དང་པོ་མིན། ང་ངོ་མ་རྒྱ་གར་ལ་ཡོད་པའི་སྐབས་སུ་ནས་བརྒྱབ་ཡོད་རེད་ཐེངས་མ་ཁ་ཤས་ཤིག་བརྒྱབ་ཡོད་རེད་ཨ་ནི་ལ་དྭགས་ལ་ཡང་ཕལ་ཆེར་ཐེངས་མ་ཁ་ཤས་ཤིག་བརྒྱབ་ཡོད་རེད་ཅེས་ངས་དེ་འདྲ་བྱེད་འདོད་དོ། ཨ་ནི་ད་འདིའི་སྐབས་སུ་བརྒྱབ་པའི་སྐབས་སུ་རྒྱ་གར་ལ་ཡོད་མཁན་ང་ཚོ་བོད་པ་དམིགས་བསལ་གྱི་བོད་པ་འདི་ཚོ་མང་ཆེ་བ་འདྲ་ཞིག་ཁྲག་ཞལ་འདེབས་རྒྱག་ཡག་ལ་ཞེ་དྲག་གི་གོ་རྟོགས་ཞེ་དྲག་གལ་ཆེན་མེད་པ་འདྲ་ཞིག་ང་དེ་འདྲ་འགྲོ་རྒྱུ་ཚོར་བ་བྱུང་སོང་གང་ཡིན་ཟེར་ན། དཔེར་ན་ང་ཚོ་འདི་ཨོ་སི་ཀྲི་ལི་ཡ་ནང་ལ་དངོས་གནས་ཡར་ཐོན་བྱེད་མཁན་གྱི་རྒྱལ་ཁབ་རེད་ཨ་ནི་ཅིག། དེང་རབས་ཀྱི་དངོས་གནས་ད་འཕྲུལ་ལས་ག་རེ་ཡིན་པའི་གང་ཅི་གི་ཆ་ནས་ཡིན་པ་ནི་དངོས་གནས་ཡར་ཐོན་ཅན་གྱི་རྒྱལ་ཁབ་ཆགས་བསྡད་ཡོད་རེད་ང་ཚོ་ཡིན་པ་ནི་ཆེས་གནད་ཤོས་ནི་རེད་ད་གང་ལྟར་ས་ཕྱོགས་གར་འགྲོ་བཞིན་པ་ནི་ང་ཚོ་ལ་ཡང་སེ་ཡང་སེ་གོ་བསྡད་ཡག་འདྲ་ཅིག་རེད་འདི་ལ་ཡིན་ནའི་ཡང། ང་ཚོའི་སྤྱི་ཚོགས་ལ་ཕར་དངོས་གནས་དྲང་གནས་ཀྱི་ཅིག་ཕན་ཐོགས་ཐུབ་ཡག་དེ་ད་ང་ཚོ་རྒྱ་ཆེན་པོ་ཐོག་མ་ཐུབ་པ་ཡིན་པ་ཡིན་ན་ཁྲག་ཞལ་འདེབས་རྒྱག་ཡག་དེ་ད་དེ་འདྲ་ཁོ་ཚོ་གི་དེ་འདྲ་ལབ་ཀྱི་འདུག་ཁྱེད་རང་གི་ཁྲག་ཐེངས་མ་གཅིག་ཞལ་འདེབས་བརྒྱབ་པ་དེ་གི་མི་གསུམ་གྱི་སྲོག་སྐྱབས་ཐུབ་ཀྱི་ཡོད་རེད་ལབ་ཀྱི་འདུག་ཨ་དེ་ལབ་པའི་སྐབས་སུ་དངོས་གནས་སེམས་ནང་ལ་དཔེ་ཚོར་བ་དྲག་པོ་ཞེ་པོ་ཅིག་དང་དངོས་གནས་ཚོར་བ་དགའ་སྣང་ཚོར་བ་དགའ་སྣང་ཡོད་པ་ཅིག་མི་གཞན་པ་ཅིག་སྲོག་སྐྱབས་ཐུབ་ཀྱི་ཡོད་པ། ད་ག་ནང་བཞིན་གྱི་མི་ཕ་ཅོང་ང་དེ་ལ་ད་ང་ཚོས་ཅིག་ནང་པའི་གི་ཐོག་ནས་དངོས་གནས་ཅིག་ཚེ་ཕྱི་མ་ཁས་ལེན་མཁན་ལབ་ན་རེད་ད་གང་ད་ལས་རྒྱུ་འབྲས་ཁས་ལེན་མཁན་ལབ་ན་རེད་ད་གང་ད་ང་ཚོས་ཞེ་པོ་ཅིག་བྱེད་མ་ཐུབ་པ་ཡིན་པ་ཡིན་ནའང། མ་མཐའ་ན་སྟབས་ཅིག་ང་ཚོས་ཁྲག་ཏོག་ཙི་ཞལ་འདེབས་རྒྱག་ཡག་དེ་དེ་ངེས་ཀྱི་ད་དངོས་གནས་ཀྱི་སྤྱི་ཚོགས་ཀྱི་དངོས་གནས་ལས་ཀ་ཆེན་པོ་ཅིག་རེད་དྲན་གི་འདུག་སོང་ཙང། ང་རང་ཚོ་ཨ་ནི་བྱེས་པའི་བོད་བོད་ཀྱི་སྤྱི་ཚོགས་ནང་ལ་ཡོད་པའི་གི་ད་གང་ད། གཞོན་སྐྱེས་ད། ཕོ་མོ་གང་འདྲ་འདྲ་ཅིག་ཡིན་པ་ཡིན་ན་རེད་ཨ་ནི་ད་རྒན་གཞོན་གྱི་ད་གང་ད། ཚང་མའི་གི་ད་ང་ཚོ་ཅིག་ཕར་དང་དུ་བླངས་བྱས་ནས་ཁྲག་ཞལ་འདེབས་རྒྱག་ཡག་དེ་དངོས་གནས་ངས་གལ་ཆེན་པོ་རེད་ཅེས་མཐོང་གི་འདུག་ང་ཚོའི་གི་སྤྱིར་བཏང་དེ་ཁྲག་ཞལ་འདེབས་རྒྱག་ཡག་དེ་མི་གཞན་པ་གཅིག་པོ་ལ་ཕན་ཡག་མ་ཟད་སོ་སོ་ལའང་དངོས་གནས་ཡང་གཟུགས་པོ་ལ་དངོས་གནས་འཕྲོད་བསྟེན་གི་ཆ་ནས་ཧ་ལས་པ་ཆེན་པོ་ཞིག་ཕན་ཡོད་ཕན་དགོས་ཞེས་ལ་གང་ཡིན་ཟེར་ན། ང་ཚོའི་གི་ཉམས་མྱོང་ལ་དཔེར་ན་ང་ཚོ་དབྱར་ཁ།